ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བྱེད་རྒྱུ་ཡིན་ན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་ཐོག་མར། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི། དུས་བཅད་བསྐྱར་ཞིབ་སྐབས་སུ། བོད་ནང་གི་ཐོབ་ཐང་གི་གནད་དོན་ཁག་གི་ཐད་སྔར་ལས་ལྷག་པའི་ཐེར་འདོན་ཤུགས་ཆེན་གནང་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། མཇུག་མཐར། པེ་ཅིན་ནས་བོད་དོན་གླེང་བ་ཞེས་པའི་ལེ་ཚན་ཞིག་དང་བཅས་དེ་རིང་གི་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། རྒྱ་ཆེ་བའི་གསན་མཁན་རྣམ་པ་ད་ལྟ་ཁྱེད་ཚོའི་སྙན་ལམ་དུ་འབུལ་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡང་མངའ་གི་ཐུག་ཡིན། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་དུས་བཅད་བསྐྱར་ཞིབ་སྐབས། བོད་ནང་གི་ཐོབ་ཐང་གི་གནད་དོན་ཁག་གི་ཐོག་སྔར་ལས་ལྷག་པའི་ཐེར་འདོན་ཤུགས་ཆེར་གནང་ཡོད་པ་སོགས་ཀྱི་ཐད། རྡོ་རྗེ་མཚོས་གནས་ཚུལ་རྒྱང་སྲིང་ཞུ་བ་ཞིག་ལ་གསན་རོགས་གནང་བ།

ད་ཐེངས་ཚོགས་མི་རྒྱལ་ཁབ་ཉི་ཤུ་ཙམ་གྱིས་རྒྱ་ནག་གཞུང་གིས་བོད་ནང་གི་བཅའ་སྡོད་སློབ་གྲྭ་ཁག་སྒོ་རྒྱག་དགོས་པ་དང་བོད་མི་སྒེར་བ་དག་གིས་བོད་ཀྱི་སྐད་ཡིག་དང་རིག་གཞུང་སྲུང་སྐྱོབ་ཆེད་བཙུགས་པའི་སློབ་གྲྭ་ཁག་བསྐྱར་དུ་སྒོ་ཕྱེ་འཇུག་དགོས་པའི་དགོས་འདུན་བཏོན་ཡོད་འདུག། འདི་ནི་ཐེངས་སྔོན་མ་དང་བསྡུར་ན་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་རྒྱབ་སྐྱོར་གནང་མཁན་རྒྱལ་ཁབ་ཀྱི་གྲངས་འབོར་ལྡབ་གཅིག་ལྷག་ཇེ་མང་དུ་ཕྱིན་ཡོད་འདུག་ལ། དེ་བཞིན་དུ་ད་ལོའི་བསྐྱར་ཞིབ་འདིའི་སྐབས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གནད་དོན་ཐད་བརྗོད་གཞི་མི་འདྲ་བ་བཅོ་བརྒྱད་ཙམ་ཐེར་འདོན་བྱས་ཡོད་པ་དང། ཐེངས་སྔོན་མ་དེ་དེ་སྔ་ཉིས་སྟོང་བཅོ་བརྒྱད་ལོའི་བསྐྱར་ཞིབ་སྐབས་སུ་བོད་ཀྱི་གནད་དོན་བཅུ་གཅིག་ཙམ་བཏོན་ཡོད་པ་རེད།

འོན་ཀྱང་དེ་རིང་རྒྱལ་ཚོགས་ཀྱི་བསྐྱར་ཞིབ་ལྷན་ཚོགས་ཐོག་རྒྱལ་ཁབ་སོ་སོས་པེ་ཅིན་གཞུང་གི་འགན་འཁྲི་བདའ་འདེད་བཏང་སྟེ་རྒྱ་ནག་གི་བྱས་ཉེས་ཐེར་འདོན་བྱས་ཡོད། ད་ཐེངས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་བསྐྱར་ཞིབ་ཁྲོད་བོད་ནང་གི་གནད་དོན་ཐེར་འདོན་གནང་མཁན་ནི་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཧ་ལས་དགོས་པའི་ཇེ་མང་དུ་ཕྱིན་ཡོད་པ་དེའི་ཐོག་ནས་རྒྱ་ནག་གཞུང་གི་མི་རིགས་གཅིག་གྱུར་གཏོང་ཐབས་ཀྱི་སྲིད་ཇུས་དེས་བོད་མི་རིགས་འཚོ་གནས་ལ་འཇིགས་སྣང་སྐུལ་བ་མཚོན་ཡོད་ཅེས་གསུངས་སོང།

སྲིད་གཞུང་མང་པོ་ཞིག་གི་རང་དཔེ་གཞན་སྟོན་གྱིས་ང་ཚོ་བློ་སྤོབས་སྐྱེ་བཅུག་སོང། རྒྱལ་ཁབ་དེ་དག་གིས་འཛམ་བུ་གླིང་ལ་བོད་ནང་གི་ཐོབ་ཐང་གནད་དོན་ཁག་གི་ཐད་ཁ་རོག་བསྡོད་མི་རུང་བ་གསལ་འདོན་བྱས་ཡོད། ཡིན་ནའང་ད་དུང་རྒྱལ་ཁབ་མང་པོ་ཞིག་ཡར་ལངས་ནས་རྒྱ་ནག་གི་མངོན་སུམ་འཛེམ་མེད་ཀྱི་བཙན་དབང་བྱ་སྤྱོད་དག་ཐེར་འདོན་བྱེད་དགོས་ཞེས་གསུངས་སོང།

བོད་ནང་གི་བོད་མིའི་འགྲོ་འདུག་རང་དབང་ལ་བཀག་སྡོམ་ཤུགས་ཆེར་བྱེད་བཞིན་པ་དང་དམིགས་བསལ་ཕྱི་སྐྱོད་ལག་འཁྱེར་མི་སྤྲོད་པ། བོད་ཡིག་སློབ་གཉེར་དང་བོད་ཀྱི་རིག་གཞུང་སོགས་སྲུང་སྐྱོབ་ཀྱི་ལས་དོན་པ་ཚོར་ཁྲིམས་ཐག་ནན་མོ་གཅོད་པ། ཁྲིམས་ཁང་དུ་ཡིག་ཆ་དང་ཁྲིམས་བཤེར་གྱི་བརྒྱུད་རིམ་བོད་ཡིག་ཏུ་མི་བསྒྱུར་བ་སོགས་བོད་མི་ཚོར་དབྱེ་འབྱེད་དང་དམའ་འབེབས་ཚབས་ཆེན་ཕོག་གི་ཡོད་སྐོར་སོགས་བཀོད་འདུག། འགྲོ་བ་མིའི་ཐོབ་ཐང་དུས་བཀག་བསྐྱར་ཞིབ་ཀྱི་སྙན་ཐོ་ནི་ཚོགས་མི་རྒྱལ་ཁབ་མང་པོས་རེ་སྐུལ་དང་བསམ་འཆར་བཤད་པ་སོགས་ལ་བརྟེན་ནས་ཡོང་གི་ཡོད་པས་སྙན་ཐོའི་ནང་བཀོད་པའི་ནང་དོན་དག་རྒྱ་ནག་གཞུང་གིས་ལག་བསྟར་མ་བྱས་པ་རྣམས་རྒྱལ་སྤྱིའི་སྡིངས་ཆ་སྤྱི་དང་ཁྱད་པར་དུ་ཚོགས་མི་རྒྱལ་ཁབ་ཚོས་རྒྱ་ནག་དང་ཕྱི་འབྲེལ་གྱི་སྐབས་སུ་བདའ་འདེད་དང་གནོན་ཤུགས་སྤྲད་ཆོག་པ་མ་ཟད། ཉིས་སྟོང་ཉེར་དྲུག་ལོ་དང་ཉེར་བདུན་ལོའི་ནང་ལག་བསྟར་བྱེད་མིན་ཐོག་དུས་དཀྱིལ་སྙན་ཐོ་འདོན་དགོས་པའི་ནང་བསྐྱར་དུ་འགོད་ཆོག་གི་ཡོད་པ་རེད། རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཐད་དེ་སྔ་ཉིས་སྟོང་དགུ་ལོར་བསྐྱར་ཞིབ་ཐོག་མ་དེའི་སྐབས་བོད་སྐོར་ཐེངས་མ་བདུན་ཐོན་པ་དང་ཐེངས་གཉིས་པ་དེ་ཉིས་སྟོང་བཅུ་གསུམ་ལོར་ཡང་བོད་སྐོར་ཐེངས་མ་བདུན་ཐོན་འདུག་ལ། ཡང་དུས་བཀག་བསྐྱར་ཞིབ་ཐེངས་གསུམ་པ་དེ་ཉིས་སྟོང་བཅོ་བརྒྱད་ལོར་བོད་སྐོར་ཐེངས་མ་བཅུ་གཅིག་ཐོན་ཡོད་ནའང་ད་ཐེངས་ཀྱི་བསྐྱར་ཞིབ་འདིར་བོད་སྐོར་ཐེངས་མ་བཅོ་བརྒྱད་ཐོན་ཡོད་པས་སྔ་མ་དག་ལས་ཀྱང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཇེ་སྡུག་དང་རྒྱལ་སྤྱིའི་སྟེང་དོ་སྣང་ཇེ་ཆེར་འགྲོ་བཞིན་པ་མངོན་གསལ་དོད་པོ་ཆགས་ཡོད་པར་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་གནང་གི་ཡོད་པ་རེད། རྒྱལ་ཚོགས་ཀྱི་ཆེས་མཐོའི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ནང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་དུས་བཀག་བསྐྱར་ཞིབ་རིམ་པ་བྱས་པའི་སྐབས་རྒྱ་ནག་གཞུང་ལ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་གནད་དོན་ཐད་འདྲི་རྩད་ནན་པོ་བྱས་ཡོད་ཀྱང་རྒྱ་ནག་གཞུང་གི་ངོ་ཚབ་རྣམས་ཀྱིས་དེ་རིགས་ལ་ལན་འདེབས་ཁ་གསལ་ཞིག་རྒྱག་མི་ཐུབ་པ་སོགས་ཀྱི་གནས་ཚུལ་རིམ་པ་བྱུང་ཡོད་པ་རེད། རྒྱ་ནག་གཞུང་གིས་བོད་ཀྱི་ནང་ཆོས་དང་རིག་གཞུང་སྤྱིའི་ངོ་བོར་འགྱུར་བ་གཏོང་ཐབས་བྱེད་བཞིན་པར་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པས་སྐྱོན་བརྗོད་གནང་འདུག་ཌི་ཧེལ་སིན་ཁི་འགྲོ་བ་མིའི་ཐོབ་ཐང་ཐེབས་རྩ་ཁང་གིས་ཇི་ནི་ཝར་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་ནང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཐད་དུས་བཀག་བསྐྱར་ཞིབ་ཀྱི་ལས་དོན་འགོ་མ་ཚུགས་པའི་ཉིན་གཅིག་གི་གོང་དུ་ཕྱི་ཟླ་དང་པོའི་ཚེས་ཉེར་གཉིས་ཉིན་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི

སྙན་ཐོའི་ནང་བོད་སྐོར་གྱི་གནད་དོན་མི་འདྲ་བ་བཅོ་བརྒྱད་ཙམ་ཐེར་འདོན་བྱས་ཡོད་པའི་ཁྲོད་དམིགས་བསལ་བོད་ནང་རྒྱ་ནག་གཞུང་གིས་བཙུགས་པའི་བཅའ་སྡོད་སློབ་གྲྭ་ཁག་འཕྲལ་དུ་མཚམས་འཇོག་དགོས་པ་གསལ་སྟོན་བྱས་འདུག་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཟི་ར་ཟི་ཡ་ལགས་ཀྱིས། འདས་པའི་ལོ་བཞི་དང་ཕྱེད་ཀའི་རིང་རྒྱ་ནག་ཐོག་ཞིབ་འཇུག་དང་བསྐྱར་ཞིབ་བྱས་པའི་དུས་ཡུན་རིང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་རྒྱ་ནག་ནང་བསམ་ཚུལ་མི་མཐུན་པ་དང་གཞུང་ཕྱོགས་ཀྱི་ཆབ་སྲིད་ལངས་ཕྱོགས་ལ་མོས་མཐུན་མི་བྱེད་མཁན་ཚོར་འཇིགས་སྐུལ་དང་དྲག་གནོན་བྱས་ཡོད་པ་ཤེས་རྟོགས་བྱུང་ཡོད། འོན་ཀྱང་དྲག་གནོན་གྱི་ལས་འགུལ་དེ་དག་ལས་མངོན་གསལ་དོད་ཤོས་དེ་བོད་ནང་སྤེལ་ཡོད་ཅེས་གསུངས་ཡོད་པ་མ་ཟད་དཀའ་ངལ་དང་གདུག་རྩུབ་ཀྱི་གནས་སྟངས་འདི་འདྲའི་འོག་ཏུའང་བོད་མི་ཚོས་ཐབས་ལམ་གང་ཡོང་གིས་རང་གི་ཆོས་དང་རིག་གཞུང་སྲུང་སྐྱོབ་བྱེད་ཐུབ་བྱེད་བཞིན་པ་ནི་ཧ་ལས་དགོས་པ་ཞིག་ཡིན་ཞེས་གསུངས་འདུག།

ཨ་རིའི་བསྒྲགས་གཏམ་ཞིག་སྤེལ་བའི་ནང་དུ། ང་ཚོས་རྒྱ་ནག་ལ་ལམ་སྟོན་བྱེད་རྒྱུར། དང་པོ་དེ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་དོན་ཚོགས་ཆུང་གིས་མིང་ཐོའི་ནང་བཀོད་ཡོད་པའི་ཞིན་ཅང་དང་བོད། ཧོང་ཀོང་བཅས་སུ་གང་འདོད་ཀྱིས་བཀག་ཉར་བྱས་ཡོད་པའི་མི་མང་པོ་ཞིག་ཡོད་པ་ཚང་མ་གློད་བཀྲོལ་གཏང་དགོས། གཉིས་པ་ནི་ཞིན་ཅང་དང་བོད། ཧོང་ཀོང་གི་མི་སྣ་ཐེ་བའི་རྒྱ་ནག་དང། ཕྱི་རྒྱལ་དུ་ཡོད་པའི་མི་སྒེར་ལ་སུན་གཙེར་དང། མྱུལ་ཞིབ། འཇིགས་སྐུལ་བྱ་རྒྱུ་མཚམས་འཇོག་བྱེད་དགོས། གསུམ་པ་དེ་ནི། མི་སྒེར་བའི་རིག་གཞུང་དང་སྐད་ཡིག། ཆོས་ལུགས་དད་མོས་བཅས་ལ་དབྱེ་འབྱེད་མཚམས་འཇོག་དང། བོད་དང་ཞིན་ཅང་བཅས་སུ། གཏན་འཇགས་སློབ་གྲྭ་ཐེ་བའི། བཙན་ཤེད་ཀྱིས་མི་རིགས་གཅིག་གྱུར་བཟོ་བའི་སྲིད་ཇུས་མཚམས་འཇོག་བྱེད་དགོས། བཞི་པ་དེ་ནི། རྒྱ་ནག་རྒྱལ་ཡོངས་སུ་མནར་གཅོད་དང། དྲང་བདེན་མ་ཡིན་པ། བཀག་ཉར་དང་སྡུག་སྦྱོང་གཏོང་རྒྱུ་མཚམས་འཇོག་བྱེད་དགོས། ལྔ་པ་དེ་ནི། ཞིན་ཅང་ནང་བཙན་ཤེད་ཀྱིས་ངལ་རྩོལ་དང། གཉེན་སྒྲིག། སྐྱེ་སྒོ་འགོག་པ། ཕྲུ་གུ་མངལ་ལས་འདོན་པ། ཁྱིམ་མི་ཁ་འཐོར་གཏོང་བ་བཅས་མཚམས་འཇོག་བྱེད་དགོས། དྲུག་པ་དེ་ནི་ཧོང་ཀོང་གི་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ཐེ་བའི་རྒྱལ་ཁབ་ཀྱི་སྲུང་སྐྱོབ་དང་སོ་ཉུལ་འགོག་རྒོལ། འཇིགས་སྐུལ་འགོག་རྒོལ། སྲིད་གཞུང་མགོ་རྟིང་སློག་པར་འགོག་རྒོལ་བཅས་ཀྱི་ཁྲིམས་ལུགས་གསལ་ཁ་མེད་པ་རྣམས་ཕྱིར་བསྡུ་བྱེད་དགོས། བདུན་པ་དེ་ནི་ཧོང་ཀོང་དང་མ་ཁའོ་ཐེ་བའི་ས་ཁུལ་ནང་དུ་བུད་མེད་དང་མཚན་མཐུན་དགའ་རོགས་ལས་ཀ་དང་གཞིས་སྤོའི་ལས་ཀ་སོགས་ལ་དྲག་གནོན་བྱེད་པའི་བྱ་སྤྱོད་མཚམས་འཇོག་བྱེད་དགོས། བརྒྱད་པ་དེ་ནི་མཉམ་འབྲེལ་རྒྱལ་ཚོགས་ལ་བཀག་རྒྱ་མེད་པར་དོན་དང་ལྡན་པའི་ཐོག་ནས་ས་ཁུལ་ཁག་ལ་འགྲོ་སྐྱོད་ཞིབ་འཇུག་ཆོག་པའི་ཆོག་མཆན་སྤྲོད་དགོས། དམིགས་བསལ་གྱིས་ཞིན་ཅང་དང་བོད་ཀྱི་ས་ཁུལ་ལ་དེ་ལྟར་བྱ་དགོས། ཞིན་ཅང་ནང་དུ་མི་རིགས་རྩ་མེད་གཏོང་བ་དང་མི་ཆོས་རིང་ལུགས་ལ་རྒོལ་བའི་ནག་ཉེས་གསོག་བཞིན་པ་དང་བོད་དང་ནང་སོག་རྒྱ་ནག་སྤྱི་ཡོངས་སུ་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་གཏོང་བཞིན་པ། ཧོང་ཀོང་ནང་དུ་འགྲོ་བ་མིའི་ཐོབ་ཐང་དང་གཞི་རྩའི་རང་དབང་གི་བརྩི་འཇོག་ཉམས་པ། ཕྱི་རྒྱལ་དུ་ཡོད་པའི་མི་སྒེར་གྱི་ཁ་འགོག་ཕྱིར། རྒྱལ་མཚམས་བརྒལ་བའི་དྲག་གནོན་བཅས་ལ་ང་ཚོས་ངོ་རྒོལ་དང་སྐྱོན་བྱེད་ཀྱི་ཡོད་ཅེས་འཁོད་ཡོད་པ་རེད། ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་ལམ་སྟོན་འོག་སྤྱི་ཟླ་དང་པོའི་ཚེས་བཅོ་བརྒྱད་ནས་བཅུ་དགུ་བཅས་ཉིན་གཉིས་རིང། ཐའེ་ཝན་ཞོན་ཙང་གཙུག་ལག་སློབ་གཉེར་ཁང་གི་བོད་བརྒྱུད་ནང་བསྟན་ཞིབ་འཇུག་སྡེ་ཚན་དང། ཐའེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་མཐུན་ཚོགས་བཅས་མཉམ་རུབ་ཀྱི་ཐོག་ནས། ཐའེ་ཝན་གྱི་མངའ་སྡེ་ཞིན་ཀྲུར་ཡོད་པའི་ཞོན་ཙང་གཙུག་ལག་སློབ་གཉེར་ཁང་གི་ཚོགས་ཁང་ནང་དུ་ཐའེ་ཝན་དུ་བོད་བརྒྱུད་ནང་བསྟན་གྱི་ད་ལྟའི་གནས་བབ་དང། མ་འོངས་པའི་འཕེལ་ཕྱོགས་སྐོར་གྱི་གླེང་སྟེགས་ཆེན་མོ་དང། སྐབས་དང་པོའི་ཆོས་ཚོགས་ཁག་གི་ལས་དོན་ཚོགས་འདུ་གོ་སྒྲིག་བྱེད་ཐུབ་པ་བྱུང་ཡོད་པ་རེད། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་དུ་གནས་ཚུལ་སྤེལ་བའི་ནང་དུ། ཚོགས་འདུའི་དབུ་འབྱེད་མཛད་སྒོའི་ཐོག་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ནས་ཚོགས་འདུ་སྐོང་འཚོགས་དགོས་པའི་དགོས་པ་དམིགས་ཡུལ་སྐོར་གྱི་གསུང་བཤད་གནང་བའི་རྗེས་སུ། ཐའེ་ཝན་ཞོན་ཙང་གཙུག་ལག་སློབ་གཉེར་ཁང་གི་སྦྱིན་བདག་ཆེན་མོ་ལྕམ་སྐུ་ཞིང་ཀོང་མཆོག་དང་སློབ་སྤྱི་སྐུ་ཞབས་ཆིན། ཞོན་ཙང་གཙུག་ལག་སློབ་གཉེར་ཁང་གི་བོད་བརྒྱུད་ནང་བསྟན་གྱི་ཞིབ་འཇུག་སྡེ་ཚན་གྱི་ཚོགས་གཙོ་བཅས་ཞོན་ཙང་གཙུག་ལག་སློབ་གཉེར་ཁང་གི་བོད་བརྒྱུད་ནང་བསྟན་ཞིབ་འཇུག་སྡེ་ཚན་གྱི་ཚོགས་གཙོ་དང་ཐེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་ཞིབ་འཇུག་ཚོགས་པའི་ཚོགས་གཙོ་མཁན་པོ་ཚེ་དབང་རིག་འཛིན་ལགས། བསླབ་གསུམ་ཆོས་ཚོགས་ཀྱི་ཚོགས་གཙོ་དང་ཐེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་མཐུན་ཚོགས་ཀྱི་ཚོགས་གཙོ་བཅས་ནས་ཚོགས་འདུའི་དབུ་འབྱེད་དང་འབྲེལ་བའི་གསུང་བཤད་གནང་ཡོད་པ་རེད། དེ་ནས་ཚོགས་ཐུན་གཉིས་པའི་ཐོག་ཐེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་དང་དོན་གཅོད་ཁང་གི་ཀུན་གསལ་འོད་སྣང་རྩོམ་སྒྲིག་པ་འབུམ་རམས་པ་ལི་ཧུའུ་ཅུན་ལགས་གཉིས་ནས་ཐའེ་ཝན་དུ་བོད་བརྒྱུད་ནང་བསྟན་གྱི་ད་ལྟའི་གནས་བབ་སྐོར་ལ་གསུང་བཤད་དང་དྲི་བ་ཁག་ལ་དྲིས་ལན་དང་ལན་འདེབས་གནང་ཡོད་པ་རེད། ཉིན་གུང་ཞལ་ལག་གི་རྗེས་སུ་ཆེད་དུ་གདན་འདྲེན་ཞུས་པའི་ཐའེ་ཝན་གྱི་མཁས་དབང་སློབ་དཔོན་ཆེན་མོ་ལི་ཡི་ཀུང་ལགས་དང་ཧུང་ཧྲི་ཅེ་ལགས་སློབ་དཔོན་ཆེན་མོ་ལྕམ་ཕུ་མེན་ལི་ལགས་བཅས་ནས་བོད་བརྒྱུད་ནང་བསྟན་གྱི་ད་ལྟའི་གནས་བབ་དང་མ་འོངས་པའི་འཕེལ་ཕྱོགས་སྐོར་གྱི་དཔྱད་རྩོམ་སྒྲོག་སྦྱང་དང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐའེ་ཝན་དུ་གདན་འདྲེན་ཞུ་རྒྱུར་ཐའེ་ཝན་མང་ཚོགས་ཀྱི་ལངས་ཕྱོགས་ཞེས་པའི་སྐོར་ལ་གསུང་བཤད་དང་དྲི་བ་དྲིས་ལན་གནང་བ་རེད། ཉིན་རྒྱབ་ཚོགས་ཐུན་བཞི་པར་བོད་ཀྱི་ཆོས་བརྒྱུད་རྙིང་མའི་སྐུ་ཚབ་མཁན་པོ་ཀཿ་ཐོག་རིག་འཛིན་ཆེན་པོ་ལགས་དང་བཀའ་བརྒྱུད་པའི་སྐུ་ཚབ་མཁན་པོ་འཕྲིན་ལས་རྣམ་རྒྱལ་ལགས་ས་སྐྱའི་སྐུ་ཚབ་མཁན་པོ་ངག་དབང་མཁས་གྲུབ་ལགས་དགེ་ལུགས་སྐུ་ཚབ་ལྷ་རམས་པ

ཐའེ་ཝན་ཕྱོགས་ནས་རྒྱ་ནག་གིས་ཐའེ་ཝན་མཚོ་ཁུལ་དུ་ཡང་བསྐྱར་དབུགས་ལྒང་དྲུག་གསར་དུ་བཏང་བ་ཤེས་རྟོགས་བྱུང་ཡོད་པ་དང་དེ་ལས་དབུགས་ལྒང་གཅིག་ཐའེ་ཝན་གླིང་ཕྲན་གྱི་མཁའ་དབྱིངས་བརྒྱུད་ནས་བསྐྱོད་ཡོད་པའི་སྐོར་བཤད་ཡོད་པ་རེད། རོ་ཁྲེར་གསར་འགྱུར་ལས་ཁུངས་ཀྱིས་ཐའེ་པེ་ནས་ཕྱི་ཚེས་ཉེར་གཉིས་ཉིན་གནས་ཚུལ་སྤེལ་དོན། ཐའེ་ཝན་རྒྱལ་སྲུང་ལས་ཁུངས་ཀྱིས་རེས་གཟའ་ཉི་མའི་ཉིན་འགྲེལ་བཤད་བྱས་པའི་ནང་དུ་ཐའེ་ཝན་ཕྱོགས་ནས་རྒྱ་ནག་གིས་ཐའེ་ཝན་མཚོ་ཁུལ་དུ་བཏང་བའི་དབུགས་ལྒང་དྲུག་ཤེས་རྟོགས་བྱུང་ཡོད་པ་དང། དེ་ལས་དབུགས་ལྒང་གཅིག་ཐའེ་ཝན་གླིང་ཕྲན་གྱི་མཁའ་དབྱིངས་བརྒྱུད་ནས་འཕུར་སྐྱོད་བྱས་ཡོད་པ་དང། དེ་ནི་ཐའེ་ཝན་ཕྱོགས་ནས་ཟླ་ངོ་བཞི་ཙམ་གྱི་ནང་དུ་གསར་དུ་ཤེས་རྟོགས་བྱུང་བའི་རྒྱ་ནག་གི་དབུགས་ལྒང་སྐོར་ཞིག་ཡིན་པའི་སྐོར་བཤད་ཡོད་པ་རེད། སྤྱི་ཟླ་དང་པོའི་ཚེས་བཅུ་གསུམ་གྱི་སྔོན་ནམ་ཐའེ་ཝན་གྱི་སྲིད་འཛིན་འདེམས་བསྐོ་མ་བྱས་པའི་སྔོན་ཙམ་ལ་ཐའེ་ཝན་རྒྱལ་སྲུང་ལས་ཁུངས་ནས་རྒྱ་ནག་གཞུང་གིས་མཁའ་དབྱིངས་ཀྱི་བདེ་འཇགས་དང་དབུགས་ལྒང་སྤྱད་ནས་ཐའེ་ཝན་མི་མང་གི་སེམས་ཁམས་དཀྲུག་ཐབས་བྱེད་བཞིན་ཡོད་པའི་སྐོར་གྱི་སྐྱོན་བརྗོད་ནན་མོ་བྱས་ཡོད་པ་རེད། གནས་ཚུལ་ནང་དུ་མུ་མཐུད་དུ་འཁོད་དོན། ཟླ་བ་སྔོན་མའི་ནང་དུ་རྒྱ་ནག་གཞུང་ཕྱོགས་ནས་ཐའེ་ཝན་མཚོ་ཁུལ་དུ་བཏང་བའི་དབུགས་ལྒང་གི་སྐོར་ལ་ལན་འདེབས་བྱས་མེད་པ་དང། ཐའེ་ཝན་ཕྱོགས་ནས་ངོ་རྒོལ་ཤུགས་ཆེན་བྱས་ཡོད་ནའང། རྒྱ་ནག་གཞུང་ཕྱོགས་ནས་ཐའེ་ཝན་ནི་རྒྱ་ནག་གི་མངའ་ཁོངས་ཡིན་ཚུལ་བཤད་ཡོད་པའི་སྐོར་འཁོད་ཡོད་པ་རེད། ལོ་སྔོན་མའི་སྤྱི་ཟླ་གཉིས་པའི་ནང་དུ། ཨ་རིའི་ཕྱོགས་ནས་རྒྱ་ནག་གིས་བཏང་བའི་སོ་ཉུལ་གྱི་དབུགས་ལྒང་ཞིག་གཏོར་ཡོད་ལ། རྒྱ་ནག་ཕྱོགས་ནས་དེ་ནི་གཞུང་ཕྱོགས་དང་འབྲེལ་བ་མེད་པའི་དམངས་ཁྲོད་ཀྱི་དབུགས་ལྒང་ཞིག་ལ་སྟངས་འཛིན་མ་ནུས་པར། ཨ་རིའི་མཁའ་ཐོག་ཏུ་ཤོར་བ་ཡིན་ཚུལ་བཤད་ནའང། རྒྱ་ནག་གིས་དབུགས་ལྒང་སྤྱད་ནས་སོ་ཉུལ་བྱེད་བཞིན་པའི་གནད་དོན་དེ་འཛམ་གླིང་གི་དོགས་གཞི་གསར་བ་ཞིག་ཏུ་གྱུར་ཡོད་པའི་སྐོར་གྱི་གནས་ཚུལ་འཁོད་ཡོད་པ་རེད་ལ་ལྷོ་ཨེ་ཞི་ཡའི་གླིང་ཕྲན་རྒྱལ་ཁབ་མོལ་རེ་སི་ཡིས་རྒྱ་ནག་གི་ཞིབ་འཇུག་གྲུ་གཟིངས་ཤིག་རྒྱལ་ཁབ་དེའི་གྲུ་ཁར་སྡོད་ཆོག་པའི་ཆོག་མཆན་སྤྲད་པ་དང་བསྟུན་ནས་རྒྱ་གར་ཕྱོགས་ཀྱིས་རྒྱ་ནག་གི་ཞིབ་འཇུག་གྲུ་གཟིངས་དེས་རྒྱ་གར་རྒྱ་མཚོའི་ཁུལ་དུ་དམག་དོན་གྱི་གསང་ཉུལ་བྱེད་པར་དོགས་པ་བྱེད་བཞིན་ཡོད་པ་རེད། རྒྱ་གར་གྱི་བརྒྱུད་ལམ་ཁག་ཏུ་གནས་ཚུལ་སྤེལ་དོན། མོལ་རི་སི་ཡའི་སྲིད་གཞུང་གི་ཆོག་མཆན་འོག་རྒྱ་ནག་གི་ཞིབ་འཇུག་གྲུ་གཟིངས་ཤིག་ཟླ་བ་རྗེས་མའི་ཟླ་འགོ་ནས་མཱལ་དེ་བི་སིའི་རྒྱལ་ས་མེ་ལིའི་གྲུ་ཁའི་འབབ་ཚུགས་སུ་ཐོན་གྱི་ཡོད་པ་དང། དེ་ཡང་ཞང་ཡཱང་ཧུང་གསུམ་ཟེར་བའི་རྒྱ་ནག་གི་ཞིབ་འཇུག་གྲུ་གཟིངས་དེས་དམག་དོན་གྱི་དམིགས་ཡུལ་གྱི་ཐོག་ནས་རྒྱ་གར་རྒྱ་མཚོའི་སྟེང་དུ་གསང་ཉུལ་གྱི་ལས་དོན་སྤེལ་གྱི་ཡོད་པར་རྒྱ་གར་ཕྱོགས་ནས་ངོས་འཛིན་བྱེད་ཀྱི་འདུག་ལ། ད་ལྟའི་མཱལ་དེ་བི་སིའི་སྲིད་གཞུང་གིས་རྒྱ་གར་དང་འབྲེལ་ལམ་རྒྱང་དུ་བཏང་བ་དང་མཉམ་དུ་རྒྱ་ནག་ལ་བསྟུན་མཁས་བྱས་ནས་རྒྱལ་ཁབ་དེ་གཉིས་ཀྱི་འབྲེལ་ལམ་ཇེ་ཉེར་གཏོང་བཞིན་པ་དེས་རྒྱ་གར་རྒྱ་མཚོའི་ཁུལ་དུ་རྒྱ་ནག་གི་ཤུགས་རྐྱེན་སྤེལ་ནས་མངའ་ཁུལ་དེའི་རྒྱལ་ཁབ་ཁག་གི་བདེ་འཇགས་ལ་གནོད་སྐྱོན་བཟོ་རྒྱུར་རྒྱ་གར་གཙོ་བྱས་པའི་རྒྱལ་ཁབ་མང་བོ་ཞིག་གིས་བློ་འཚབ་དང་བཅས་ཏེ།

རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་གིས་བྲིས་པའི་རྩོམ་ཡིག། ང་ཚོས་ལྷ་འབྲུམ་གླེང་སྐབས་གང་ཞིག་གླེང་གི་ཡོད་དམ་ཞེས་པའི་ཚན་པ་བཞི་པ། ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐུ་འཕྲེང་དྲུག་པ་དང། ལྷ་འབྲུམ་ཞེས་པའི་དུམ་བུ་གསུམ་པ་དེ་རྡོ་རྗེ་མཚོས་རྒྱང་སྲིང་ཞུ་བ་ཞིག་ལ་གསན་རོགས་གནང། བརྩེ་བའི་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང།

གང་ཡིན་ཞེ་ན་མི་འགའ་རེར་རྒྱ་ནག་གི་གནམ་གཤིས་མ་འཕྲོད་པའི་དབང་གིས་འབྲུམ་པའི་ཐོར་བ་ཐོན་ཡོད་ཀུན་གཟིགས་པཎ་ཆེན་རིན་པོ་ཆེ་སྐུ་འཕྲེང་དྲུག་པས་ཞལ་འདོན་གནང་སྟེ་བགེགས་བར་ཆད་སེལ་གནང་བ་དང་དུས་མཚུངས་ལྷན་དུ་བཅར་བའི་བླ་མ་མཐོ་གྲས་དང་བོད་ལུགས་གསོ་རིག་གི་སྨན་པར་འབྲུམ་པའི་སྔོན་འགོག་གི་རིམས་སོན་འདེབས་མིན་ཐད་ཐེངས་མང་གོ་བསྡུར་གནང་བ་དང་གནས་རི་ཨ་མྱེས་རྨ་ཆེན་ལ་ཕེབས་སྐབས་ཁོང་གི་ལྷན་དུ་བཅར་མཁན་མི་སྣ་བརྒྱ་ལྷག་ཙམ་ལ་བོད་ཀྱི་གསོ་བ་རིག་པའི་ཐབས་ལམ་ཐོག་ནས་འབྲུམ་པའི་སྔོན་འགོག་གི་རིམས་སོན་བཏབ་གནང་ཡོད་རུང་པཎ་ཆེན་རིན་པོ་ཆེས་འབྲུམ་པའི་སྔོན་འགོག་གི་རིམས་སོན་བཞེས་མེད། ཡང་སོག་པོའི་ཨ་ལ་ཤ་ཨལ་ཟ་བསྟན་རྒྱས་གླིང་དགོན་པར་ཕེབས་སྐབས་པཎ་ཆེན་རིན་པོ་ཆེའི་སྐུ་འཕྲེང་དྲུག་པས་ལྷན་བཅར་བྱེད་མཁན་གྱི་བླ་མ་མཐོ་གྲས་དང་བོད་ལུགས་གསོ་རིག་གི་སྨན་པ་ལྷན་དུ་འབྲུམ་པའི་སྔོན་འགོག་གི་རིམས་སོན་འདེབས་མིན་ཐད་མུ་མཐུད་གོ་བསྡུར་གནང་བ་དང།

པཎ་ཆེན་རིན་པོ་ཆེ་ཁོང་གཅིག་པུར་འབྲུམ་པའི་སྔོན་འགོག་གི་རིམས་སོན་ཐེབས་མེད་པ་དེ་གང་ཡིན་ལས་ཀར་བློ་གཡེང་ཤོར་བ་ཟེར་བའི་ཐོག་ནས་འགྲེལ་བརྗོད་རྩ་བ་ནས་བྱེད་མི་རུང་བ་ཞིག་རེད་ཅེས་དང་ཡང་འོད་ཟེར་ལགས་ཀྱིས་གསུངས་དོན། ལོ་སང་ཡུན་ཏན་པོ་ཞི་ཙའི་ལོན་ལོན་ཝུའུ་ཙི་ཧོ་ཙིན་གྱི་ཨན་ཧྲ

ཕེབས་ལམ་དུ་ཆ་ཚང་མཉམ་དུ་ཡོད་པའི་ཁོང་ལ་སྲུང་སྐྱེལ་དང་ཡང་ན་སོ་ལྟའི་ཚུལ་དུ་ཡོད་པའི་མན་ཇུའི་བློན་ཆེན་གཉིས་ཀྱིས་ཁོང་དང་དེ་བཞིན་ལྷན་དུ་བཅར་མཁན་གྱི་ཞབས་གྲས་ཚོར་འབྲུམ་པའི་སྔོན་འགོག་གི་རིམས་སོན་འདེབས་བཅུག་མེད། རྒྱུ་མཚན་ནི་འབྲུམ་པ་སྔོན་འགོག་གི་རིམས་སོན་བྱིས་པར་འདེབས་ན་འཕྲོད་པ་དང་དར་མར་འབྲུམ་པའི་སྔོན་འགོག་གི་རིམས་སོན་འདེབས་ན་ཉེན་ཁ་ཡོད་པ་བརྗོད་ཡོད།

འོན་ཀྱང་སྐད་ཆ་འདིར་དོ་སྣང་དགོས་པ་ཞིག་འདུག་དེ་ཡང་ཁོང་གིས་སྐུ་མཆེད་ཕྱག་མཛོད་ལ་གསུང་བར་ཁྱེད་ཀྱིས་འབྲུམ་པའི་སྔོན་འགོག་གི་རིམས་སོན་བཏབ་ཟིན་པ་དང་གང་མྱུར་གོང་མའི་ཕོ་བྲང་དུ་འབྱོར་གྲབས་འདུག་པས་གང་འདྲ་བྱས་ན་དགའ་ཞེས་གསུང་བ་འདིའི་གོ་དོན་གང་ཡིན་ནམ། འབྲུམ་པའི་སྔོན་འགོག་གི་རིམས་སོན་བཏབ་ན་གོང་མ་མི་དགའ་བ་ཡོང་གི་རེད་དམ། དེ་ལྟར་ཚོར་སྣང་ཞིག་བྱུང། དེ་ཡང་ཁོང་གིས་འབྲུམ་པའི་སྔོན་འགོག་གི་རིམས་སོན་འདེབས་གནང་རྒྱུར་ཞལ་བཞེས་མ་གནང་བའི་རྒྱུ་མཚན་ཞིག་རེད་དམ། འོན་ཀྱང་ལྷན་དུ་བཅར་མཁན་ཞབས་གྲས་ལ་འབྲུམ་པའི་སྔོན་འགོག་གི་རིམས་སོན་འདེབས་རྒྱུར་ངོ་རྒོལ་བྱེད་མཁན་མན་ཇུའི་ཆིང་གི་བློན་ཆེན་གཉིས་ལ་ཁོང་གིས་ཡང་བདེན་པ་མཐའ་སྐྱེལ་གནང་བར། གལ་ཏེ་འབྲུམ་པའི་སྔོན་འགོག་གི་རིམས་སོན་མ་བཏབ་ན་དེར་ཟུར་དུ་འཇོག་རྒྱུ་ཡིན། གལ་ཏེ་མི་དེ་ཚོས་ནད་ཁྱེར་ཡོང་ཡོད་པ་དང་བོད་ཁུལ་དུ་ཕྱིར་ལོག་བྱས་ན་རིམས་ནད་ཁྱབ་གདལ་འགྲོ་རྒྱུ་ངེས་པ་རེད། དེའི་ཐོག་ནས་གུས་པས་བོད་ཁུལ་གྱི་མང་ཚོགས་ལ་ལྷ་འབྲུམ་གྱི་ནད་འདི་ཕོག་ན་བདེ་བ་ཐོབ་གི་མ་རེད། དེའི་སྐབས་ང་ཚོར་འགྱོད་པ་སྐྱེས་ཀྱང་འཕྱི་བ་རེད་ཅེས་གསུངས་ཡོད། ཡིན་ནའང་ཁོང་རང་ཉིད་ལ་ནད་དེ་འགོས་རྒྱུར་ཞེད་སྣང་གནང་གི་མེད་པ་རེད་དམ། འདི་ཐམས་ཅད་དངོས་གནས་གོ་བ་ལེན་ཁག་པོ་རེད་འདུག་སྤྲིན་པ་འཁོར་བ་ལྟ་བུའི་དོགས་པས་ཁེངས་བའི་བརྒྱུད་རིམ་ཡོངས་རྫོགས་དངོས་གནས་ལོ་རྒྱུས་སྟེང་གི་གོ་བ་ལེན་དཀའ་བའི་དོགས་གཞི་ཞིག་རེད་འདུག་ཅེས་དང་ཡང་འོད་ཟེར་ལགས་ཀྱིས་གསུངས་དོན། ཅུང་ཅི་རུ་རྨེའུ་ཤི་བཙོན་གྱིས་ཤོག་ཞེས་ཞུས་ཞུས་ཆེན་ཝང་ཏཱ་ཆིང་གོ་ཐ་ཡོང་ལ། གང་ལྟར་པཎ་ཆེན་རིན་པོ་ཆེའི་སྐུ་འཕྲེང་དྲུག་པའི་རྣམ་ཐར་ནང་རིམ་བཞིན་མན་ཇུའི་ཆིང་ལ་བསྐྱོད་པའི་ལམ་བར་དུ་ཞེས་གསུང་བ་བཞིན་ཁོང་གིས་ཕེབས་ལམ་དུ་དུས་ཡུན་ལོ་གཅིག་དང་ཟླ་བ་གཅིག་བཏང་གནང་བའི་རྗེས་གཞི་ནས་རྒྱ་ནག་ལྕགས་རི་རིང་བོ་བྱང་ངོས་སུ་ཡོད་པའི་རུ་ཧི་ལ་ཕེབས་འབྱོར་བྱུང་ཡོད། ཧ་ཅང་རིང་བའི་ལམ་རྒྱུད་དུ་ཁོང་གིས་བོད་སོག་དང་མན་ཇུ། རྒྱ་མི་སོགས་ཚུད་པའི་གྲངས་ལས་འདས་པའི་སེར་སྐྱ་མང་ཚོགས་ལ་ཕྱག་དབང་བྱིན་རླབས་དང་གསུང་ཆོས་གནང་ཡོད། ད་དུང་གོང་མ་ཆན་ལུང་གིས་ཕོ་ཉ་མངགས་གཏོང་གིས་རྩ་ཆེའི་ཕྱག་རྟགས་སྣ་ཚོགས་ཕུལ་ཡོད་པའི་ཁོངས་སུ་གོང་མའི་འདྲ་གཟུགས་བྲིས་མ་ཞིག་ཡོད་པས་གོང་མ་ཕེབས་བསུར་བཅར་བ་བཞིན་མཚོན་པར་བྱས་ཡོད། ཡང་དེའི་ཁོངས་སུ་མཉམ་དུ་ཁྱེར་བའི་མེ་ལྕགས་ཀྱང། ཡོད་པས་བླ་མས་ཉིན་ལྟར་གཙང་བཤགས་གནང་བ་དང་གོང་མ་མཇལ་བ་བཞིན་མཚོན་པ་བྱས་ཤིང། དངོས་གནས་བསམ་པ་རྣམ་དག་དེ་ལས་ལྷག་པ་ཡོད་ས་མ་རེད། ཐ་ན་ད་དུང་ཕོ་ཉ་མངགས་གཏོང་གིས་བྲོ་བ་ཧ་ཅང་ཞིམ་པའི་རང་ཚད་མའི་གདེང་ཡོད་པའི་ཉ་ཆེན་པོ་དེ་འདྲ་ཕུལ་ཡོད། འོན་ཀྱང་པཎ་ཆེན་རིན་པོ་ཆེས་ཉ་མཆོད་ཀྱི་རེད་དམ། ཤེས་དགོས་པ་ཞིག་ལ་བོད་ཁུལ་གྱི་མང་ཚོགས་ཟེར་བའི་གོམས་སྲོལ་ནང་ཉ་ཟ་གི་མེད་ཅེས་དང་ཡང་འོད་ཟེར་ལགས་ཀྱིས་མུ་མཐུད་གསུངས་དོན། 当供施双方首次会晤的时日终于来临། མཆོད་ཡོན་རྣམ་གཉིས་ཐོག་མར་མཇལ་བ་ཟེར་བའི་ཉིན་མོ་དེ་གཞི་ནས་སླེབས་ཤིང།

གསོལ་ཇ་ཐེངས་མང་བཏེགས་ཉི་མ་ནུབ་མཚམས་ལ་གོང་མ་ཡར་བཞེངས་པ་དང་པཎ་ཆེན་རིན་པོ་ཆེ་ཡང་ཡར་བཞེངས་ནས་གོང་མ་དང་ལྷན་དུ་ཕན་ཚུན་རྒྱུན་རིང་ཕྱག་གཏོང་རེ་གནང་སོང་ཞེས་བཀོད་འདུག་གསན་མཁན་རྣམ་པ་ཐེངས་འདིའི་རྩོམ་པ་པོ་འོད་ཟེར་ལགས་ཀྱི་རྩོམ་ཡིག་རྒྱང་སྲིང་བྱས་ཟིན་པ་ཡིན་རྩོམ་ཡིག་འདི་བོད་སྐད་དུ་བསྒྱུར་མཁན་སྒྲོན་དཀར་ཡིན་ཁྱེད་རྣམ་པའི་གསན་པར་བཀའ་དྲིན་ཆེ།